ཡིན་ན་ཡང་དེང་སང་དུས་ཚོད་དང་གནས་སྟངས་ལ་འགྱུར་བ་ཕྱིན་ཏེ་བུ་མོ་ཚོ་དང་ད་ག་ནང་བཞིན་བུད་མེད་ལ་སློབ་སྦྱོང་སྤྲོད་རྒྱུ་དེ་གལ་ཆེན་པོ་ཆགས་ཀྱི་ཡོད་རེད་ད་ག་ནང་བཞིན་སྤྲད་དང་སྤྲོད་མུས་རེད། ཨ་ནི་རྒན་ལགས་དང་པོ་དེར་ངས་ཁྱེད་རང་ལ་ཨ་ནི་བཀའ་འདྲི་ཞུ་ཡ་ལ། བུ་མོ་དང་ཨ་ནི་བུད་མེད་ཚོར་ཨ་ནི་སློབ་སྦྱོང་སྤྲོད་རྒྱུ་དེ་སྤྱི་སྒེར་གཉིས་ལ་ཨ་ནི་དགེ་མཚན་ག་རེ་ག་རེ་ཡོད་པ་ཡིན་ན། རྩ་བའི་ག་རེ་ཟེར་ཨ་ནི་ཁྱེད་རང་གོང་ལ་གསུངས་པ་ནང་བཞིན་རེད། ད་ལྟ་སྤྱི་ཚོགས་ཁ་ཤས་ནང་ལ་ཡང་བུད་མེད་ཚོར་སློབ་སྦྱོང་སྤྲད་དེ་གོ་སྐབས་འདྲ་པོ་དེ་ཆུང་ཆུང་ཡིན་པས་དེ་རྣམ་པར་རེ་ཐུག་ཡིན་ནའི་ད་ཨ་ནི་ཁྱེད་རང་གསུངས་པ་ནང་བཞིན་རེད། དེང་སང་གི་དུས་ལ་ཡང། བུད་མེད་ལ་ལྷག་པར་དུ་ཡང་སློབ་སྦྱོང་གི་གོ་སྐབས་དགོས་ཡ་དེ་ད་གལ་ཆེན་པོ་ཞེ་པོ་ཅིག་ཆགས་པ་དང་ད་ག་ནང་བཞིན་སློབ་སྦྱོང་གི་ཐོབ་ཐང་དེ་འགྲོ་བ་མིའི་གི་ཐོབ་ཐང་ནང་ནས་གལ་ཆེ་ཤོས་ཅིག་ལ་ངས་ཀྱིས་ངོས་འཛིན་ཞུ་གི་ཡོད། ཨེ་དེ་དང་ཨ་ནི་ད་བུད་མེད་ཚོ་ལ་ཡང་སློབ་སྦྱོང་དགོས་ཡ་གི་གལ་ཆེན་པོ་ཅིག་གནས་ཚུལ

དེ་འདྲ་སོང་ཙང་དགེ་རྒན་དང་པོ་དེ་ལ་ཡང་སློབ་སྦྱོང་དང་ཤེས་ཡོན་གྱི་གོ་སྐབས་མེད་པའི་བྱས་ཅིག་དེ་འདྲའི་གྱི་ཅིག་གོ་སྐབས་མེད་པའི་ཨ་མ་ལགས་ཅིག་ཆགས་པ་ཡིན་ན། ཨ་ནི་ཕྲུ་གུ་དེའི་རྗེས་ལ་ཡང་འཚར་ལོངས་བྱེད་ཡག་དང་ཁོའི་གི་ད་གོམས་གཤིས་ཡག་པོ་ཆགས་ཡག་དང་ད་ག་ནང་བཞིན་ཀུན་སྤྱོད་ཡག་པོ་ཆགས་ཡག་དང་ད་ནི་སློབ་སྦྱོང་ནང་ལ་ཡང་ཅིག་ག་རེ་ཟེར་ད་དོ་སྣང་ཡོང་ཡག་དང་སློབ་སྦྱོང་གི་གོམས་གཤིས་ཡག་པོ་བྱེད་ཡག་དེ་ཏན་ཏན་དཀའ་ངལ་ཆེན་པོ་ཆགས་ཀྱི་རེད་བསམ་གི་དེ་འདྲ་སོང་ཙང་ཅིག་གི་ནང་མི། ད་ག་ནང་གི་སྤྱི་ཚོགས་ཚང་མ་ཡང
དཔེ་གུན་ཆེན་པོ་ཞེ་པོ་ཅིག་འགྲོ་དགོས་པ་གསལ་པོ་འདྲ་པོ་ཅིག་རེད་ཤག་ཏུ་ཞུས་ཡིན། ལགས་སོ་ཨ་ནེ་རྒན་ལགས། ད་དེ་རིང་ཁ་སང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ཨ་ནེ། བོད་པའི་སྤྱི་ཚོགས་ཀྱི་ནང་ལ་བུད་མེད་ཚོར་སློབ་སྦྱོང་ཡག་པོ་རག་གི་ཡོད་ཡོད་པ་དེས་ཨ་ནེ་སྤྱི་ཚོགས་ལ་ཞབས་ཕྱི་ཡག་ལོས་ཞུ་གི་ཡོད་པར་གཟིགས་གྱི་ཡོད་པ་ཡིན་ན་ཨ་ནེ་ཁྱེད་རང་གི་ཐུགས་སྣང་ལ་ཨ་ནེ་གཟེངས་སུ་ཐོན་པའི་ཞབས་ཕྱི་དང་ལེགས་སྐྱེས་འབུལ་མཁན་གྱི་ཁོངས་སུ་སུ་སུ་ཡོད་པར་གཟིགས་གྱི་ཡོད་པ་ཡིན་ན།

ཨན་དེ་དང་ཕྱོགས་གསུམ། ཕ་ནས་བོད་ནས་ད་ཅིག་མཁས་དབང་འདྲ་པོ་ཅིག་བསྟན་དང་ད་ག་ནང་བཞིན་རྒྱ་མིའི་གི། རྒྱ་ནག་གི་མཁས་དབང་འདི་ཚོ་ཚུར་ཨ་རི་ནང་སུ་གདན་འདྲེན་ཞུས་ཨེ་འདི་ནས་དེ་ཨ་རི་ནང་ལ་ཡང་ཡང་ཁོང་ཚོ་ད་ཅིག་མཐུན་པའི་ཅིག་ག་རེ་ཟེར་ད་ཞིབ་འཇུག་གནང་ངེས་སུ་ཡང་ཨ་རི་ཨ་རི་ད་ག་ནང་བཞིན་ཕྱི་རྒྱལ་ཁག་གི་མཁས་པ་ཚོ་དང་ད་ག་ནང་བཞིན་བོད་མི་ནང་ནས་ད་ཅིག་ཁ་ཤས་ཁ་ཤས་ཕག་ཚོ་ཅེ་ཅེ་འདི་ཚོ་ཚུར་ཕྱོགས་བསྡུ་རེ་གནང་བྱས་བོད་ནང་ལ་ཡང་དཀའ་ངལ་ག་རེ་ཡོད་མེད་ཤེས་རིག་ཐོག་ལ་དཀའ་ངལ་ག་རེ་ཡོད་མེད་ཨེ་དེ་ནས་ཅིག་དཔལ་འབྱོར་ཐོག་ལ་དཀའ་ངལ་ག་རེ་ཡོད་མེད་ཨེ་ད་ག་ནང་བཞིན་ཅིག་ཁོར་ཡུག་ཐོག་དེ་འདྲའི་མང་པོ་ཅིག་ཐོག་ལ་ཡང་བེད་སྤྱད་གྲོས་མོལ་གནང་ཨེ་དེ་ནས་གྲོས་མོལ་འདི་ག་ཚང་མ་དེ་ཕག་ཏུ་ཁྱབ་བསྒྲགས་གནང་བྱོས་ཟེར་ནས་དངོས་གནས་དེ་ནས་བོད་པའི་རྩ་དོན་ལ་ཡང་ཞེ་པོ་ཅིག་ཕན་ཐོགས་ཆེན་པོ་གནང་གི་ཡོད་པ་འདྲ་པོ་ཅིག་གསལ་པོ་རེད་བཞག་བྱས་ཏེ་འདི་ངས་ཅིག་དང་པོ་ཅིག་ཞུ་དགོས་བསམ་བྱུང་ཨེ་དེ་ནས་ད་ཅིག་ཡང་ང་ཚོའི་ད་ལྟ

མི་མང་པོ་ཞེ་དྲག་ཡོད་རེད་ད། སོ་སོའི་ལུང་པ་བཞག་བྱས་མིའི་ལུང་པ་ལ་ཡང་གྱར་བའི་གནས་ཚུལ་ཆགས་ཏེ། འོན་དེ་ཚོ་ཚང་མའི་ཐོག་ལ་ཡང་ཅིག་ག་རེ་ཟེར་ད། ཞིབ་འཇུག་ཚོད་ལྟ་གནང་བྱས་དེ་འདྲའི་ཐོག་ལ་ཡང་ཕལ་ཆེར་སློབ་ཁྲིད་གནང་གི་ཡོད་པའི་བཟོ་འདྲ་ཞིག་འདུག་བྱས་ཙང་ངས་ཁོ་རང་གི་འདི་ནང་ལ་ཡང་བལྟས་གསལ་ཡིན་པས། ངོ་བོ་ཕྱེ་ན་ཁོ་རང་ངས་འདི་དངོས་གནས་དྲང་གནས་ཡག་པོ་ཞེ་པོ་ཅིག་རེད་བསམ་བྱས་དེ་འདྲ་ངའི་སེམས་ནང་ལ་ཡོད།

ཆགས་འགྲོ་གི་ཡོད་པ་འདྲ་འདུག། ལགས་སོ་རྒན་ལགས་ཨ་ནི་ངའི་བཅར་འདྲི་ཞུ་ཡག་དེ་ད་ག་རང་ཡིན། ང་ཚོས་དེ་རིང་གི་བུད་མེད་ཀྱི་ལས་རིམ་གྱི་ནང་ལ་མཉམ་ཞུགས་གནང་མཁན་ཀ་ལི་ཧྥོར་ནི་ཡའི་གཙུག་ལག་སློབ་གཉེར་ཁང་གི་དགེ་རྒན་ཆེན་མོ་རྒན་ངའོ་ཕུན་ཚོགས་ལགས་རེད། རྒན་ངག་དབང་ཕུན་ཚོགས་ལགས་ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གིས་ཨ་ནི་བུད་མེད་ཀྱི་ལས་རིམ་གྱི་ནང་ལ་མཉམ་ཞུགས་གནང་སྟེ་བཀའ་མོལ་ལྷུག་པོ་གནང་བར་ཐུགས་རྗེ་ཆེ་ཞུ་གི་ཡོད།